མུ་སྟེགས་པ་ཞིག་གིས་རོ་ལངས་བསྒྲུབས་པའི་སྒང་ལ། ཕྱི་རོལ་མུ་སྟེགས་པ་གཅིག་གིས་རོ་ལངས་བསྒྲུབས་ནས་རོ་བཏགས། རོ་ལངས། དེ་ནས་རོ་དངོས་གྲུབ་རྡོ་རྗེ་ཟེར་ཟེར་གང་བྱེད་པས་རོ་ལངས་བསྒྲུབས། ཡ། རོ་ལངས་བསྒྲུབས་པའི་སྒང་ལ། དེ་གི་སྒྲུབ་གཡོག་བྱས་ནས་ནང་པའི་དགེ་བསྙེན་དེ་གིས་རོགས་པ་བྱས་ནས་མུ་སྟེགས་པ་དེ་ལ། དེ་ནས། རོ་ལངས་བསྒྲུབས་པའི་སྒྲུབ་གཡོག་བྱས་ཟེར། རོ་ལངས་གྲུབ་ནས། ད་གྲུབ་པ་འདྲ་པོ་རྟགས་ཐོན་ནས་རོ་ལངས་ཀྱི་ལྕེ་རལ་གྲིར་སོང་བ་དགེ་བསྙེན་དེས་ཁྱེར་ནས་རི་རབ་ཀྱི་རྩེར་ཕྱིན། ད་རོ་ལངས་སྒྲུབ་སྒྲུབ་སྒྲུབ་སྒྲུབ་སྒྲུབ་བྱས། མུ་སྟེགས་པ་དེ་སྒྲུབ་ཁང་ནང་བསྡད། ཨ་ནི་འདི་ག་རེ་ཟེར་དགོས་རེད། ནང་པའི་དགེ་བསྙེན་དེ་རོ་གི་འཁྲིས་དེ་ལ་བསྡད་ནས། ད་གྲུབ་ནས་དཔེ་གྲུབ་ཡོང་དུས་སྒང་ལ་གང་འཚམས་ཤིག་ལ་རོ་གི་ལྕེ་དེ་བརྐྱངས་ཡོང་གི་ཡོད་ས་རེད་བ་རལ་གྲི་གི་བཟོ་འདྲ་པོ་དེ་ལྕེ་དེ་འདུག་སེ་བརྐྱངས་ཡོང་བ་ཐེངས་གསུམ་བརྐྱངས་ཀྱི་ཡོད་རེད། ལྕེ་ཐེངས་གསུམ་བརྐྱངས་ཀྱི་ལྕེ་དེ་ཟིན་ཐུབ་དགོས་ཀྱི་ཡོད་རེད། ལྕེ་དེ་ཟིན་མ་ཐུབ་པ་ཡིན་ན། ཐེངས་གསུམ་བརྐྱངས་ནས་ཟིན་མ་ཐུབ་པ་ཡིན་ན། ཨ་ནི་རོ་དེ་དཔེ་ལངས་ཡོང་བྱས་གླགས་མ་ཁེལ་བ་བྱས་ཡར་ལངས་ནས་ཨ་ནི། འཁྲིས་ཀྱི་དེ་ཚོ་གང་ག་ལ་གནོད་པ་བྱས་ནས་དེ་རོ་ལངས་ཆགས་ལུང་པ་གང་ག་རོ་ལངས་ཆགས་ཡག་གི་ཉེན་ཁ་ཆེན་པོ་ཞེ་པོ་ཅིག་ཡོད་ས་རེད། དེ་ཡིན་ཙང་སྒྲུབ་གྲོགས་དེ་ཞེ་པོ་ཅིག་བརྟན་པོ་གཅིག་བློ་ཁོག་ཆེན་པོ་གཅིག། མི་དཔེ་སྤར་ཆ་ཐང་པོ་དཔེ་བློ་ཁོག་ཆེན་པོ་གཅིག་དགོས་ཀྱི་ཡོད་རེད། དེ་བྱས་རོ་ལངས་ཀྱི་འཁྲིས་ལ་རོགས་པ་བྱེད་མཁན་ཨོ་དེ་དགེ་བསྙེན་དེ་ནང་པའི་དགེ་བསྙེན་དེ་གིས་བྱེད་དོ་བ། སྒྲུབ་གྲོགས་བཙལ་བཙལ་བཙལ་བཙལ་ནས་དགེ་བསྙེན་དེ་རག་ཡོད་ཀྱི་རེད་བ། ཨ་ནི་འདུག་སེ་བསྡད་པའི་སྒང་ལ་ཨ་ནི་རོ་ལངས་དཔེ་གྲུབ་ནས་རྟགས་ཐོན་ཡོང་དུས་ལྕེ་བརྐྱངས་ཡོང་བ་རེད། རོ་ལངས་ཀྱི་ལྕེ་དང་པོ་བརྐྱངས་ཡོང་དུས་སྒང་ལ་འཇུ་མ་ཐུབ་པ་དགེ་བསྙེན་གྱིས་ལྕེ་འཇམ་པོ་རེད་རོ་ལངས་བརྐྱངས་ཡོང་དུས་སྒང་ལ་ལག་པས་འཇུས་ཏེ་འདྲེད་བརྡར་ཤོར་སོང་ཡིན་རེད་བ་འཇུ་མ་ཐུབ་པ་བྱས། ད་ཡང་སྒྲུབ་སྒྲུབ་སྒྲུབ་སྒྲུབ་གཉིས་པ་དེ་བརྐྱངས་ཡོང་དུས་འཇུ་མ་ཐུབ་རེད། ད་གཅིག་མ་གཏོགས་བརྐྱངས་ཡག་ཡོག་མ་རེད་བ་ཨ་ཉེན་ཁ་ཆེན་པོ་ཞེ་པོ་ཅིག་རེད་དེ་ཡིན་ཙང་དགེ་བསྙེན་འདི་གིས་རོ་དེ་ལ་ཁ་ཕར་སྦྱར། རོ་ཁ་སྦྱར་ལྕེ་བརྐྱངས་ད་ག་སོ་རྒྱག་དགོས་བསམ་བལྟས་དགོས་རིག་པ་ཆེན་པོ་བྱས་ནས་ཨ་ནི་རོ་དང་ཁ་སྦྱར་སྒུག་བསྡད། དེ་གང་འཚམས་ཤིག་ལ་ལྕེ་འདུག་བརྐྱངས་ཡོང་བ་དང་སོ་བརྒྱབ་ནས་འཕེན་བྱ་རོ། ཨ་ནི་ཟིན་ཐུབ་པ་རེད་བ་ཨ་ནི་དེ། ལྕེ་དེ་བཅད་ལྕེ་བཅད་ཡིན་དེ་ལྕེ་དེ་རལ་གྲི་ཆགས་འགྲོ་གི་ཡོད་རེད། རལ་གྲི་བྱས་ནས་རལ་གྲི་དེ་ལག་པ་ལ་ཟིན་པ་ཙམ་གྱིས་གནམ་ལ་འཕུར་ཐུབ་ཀྱི་ཡོད་རེད་ལམ་སང། གནམ་ལ་འཕུར་དགོས་ན་ག་བར་འགྲོ་ན་ཨ་ནི་རལ་གྲི་དེ་ལག་པ་ཡོད་ན་འཕུར་ཐུབ་ཀྱི་ཡོད་རེད། རོ་ལངས་ཀྱི་གཟུགས་པོ་གང་ག་གསེར་རེད་འགྲོ་གི་ཡོད་རེད། དེ་བྱས་དེ་ཁོ་དེ་ལྕེ་དེ་རེད་བ་ད་ག་ཨ་ལས། རལ་གྲི་དེ་ལག་པ་ལ་ཁྱེར་ནས་ད་ནམ་མཁའ་ལ་བྱས་ནས་གླིང་བཞི་གླིང་ཕྲན་དེ་ཚོ་ལྟད་མོ་ལྟ་གར་ཕྱིན་པ་རེད་དེ། ལམ་སང་ད་ག། རོ་ལངས་གྲུབ་ནས་རོ་ལངས་ཀྱི་ལྕེ་རལ་གྲིར་སོང་བ་དགེ་བསྙེན་དེས་ཁྱེར་ནས་རི་རབ་ཀྱི་རྩེར་ཕྱིན་ཟེར། རི་རབ་ཀྱི་རིའི་རྒྱལ་པོ་རི་རབ་ཀྱི་རྩེ་ལ་ཡར་ཕྱིན། གླིང་བཞི་གླིང་ཕྲན་དང་བཅས་པ། ཡུད་ཀྱིས་བསྐོར་ནས་ད་མགྱོགས་པོ་ལས་གྲོང་ཡུལ་སར་བ་རལ་གྲི། མི་སྐོར་ར་བརྒྱབ་ནས་འཆམ་འཆམ་ཕྱིན་མ་ཡོང་ནས་ད་མུ་སྟེགས་པ་དེ་ལ་ཕར་སྤྲད་དགོས་རེད་པ་རལ་གྲི་དེ། མུ་སྟེགས་པ་ཁོ་རང་རལ་གྲི་དེ་གི་དོན་དག་རེད། རལ་གྲི་དེ་ཡི་ཡོང་ཡ་གི་དོན་དག་ལ་རོ་ལངས་བསྒྲུབས་པ་རེད། དེ་རེད། མི་ར་མུ་སྟེགས་པ་དེ་ལ་གཏད་པས་དེ་ན། དེ་ན་རེ་ཟེར་མུ་སྟེགས་པ་དེ་ན་རེ། ད་ལུས་གསེར་དུ་སོང་བ་འདི་ཁྱོད་རང་གིས་རུས་པ་ལ་མ་ཐུག་པར་ཤ་ནས་ཆོད། དེ་རིང་བཅད་པའི་ཤུལ་དོ་ནུབ་ཁེངས་ཏེ་ཟད་མི་ཤེས་པ་འོང་འོང་ཟེར་ནས། མུ་སྟེགས་ཁོ་རང་རལ་གྲི་ཐོགས་ནས་ལྷ་ཡུལ་དུ་སོང་ཟེར། མུ་སྟེགས་པ་དེ་རལ་གྲི་ཐོགས་ནས་ལྷ་ཡུལ་དུ་ཕྱིན། ད་ཁོའི་བསམ་དོན་འགྲུབ་པ་རེད་པ་ད་རོ་དེ་ནང་པའི་དགེ་བསྙེན་དེ་ལ་སྤྲད་བཞག་རེད་ད་ཁྱེད་རང་དེ་རོ་དེ་བཅད་ཀྱི་བཅད་ཀྱི་བྱེད་ཤ་ནས་ཤ་དེ་ཤ་དེ་གསེར་རེད་འགྲོ་བ་རེད་དེ་རིང་ག་ཚད་བཅད་པ་ཡིན་ན་སང་ཉིན་ཡར་ཁེངས་ཡོང་གི་རེད་ཟེར་དེ་ཁོ་གསེར་རྫོགས་ཡ་མེད་པ་ཅིག་རག་རོ་ད། མུ་སྟེགས་པ་དགེ་བསྙེན་དེ་ལ་རག་བ་རེད་ད། དགེ་བསྙེན་གྱིས་རོ་ལངས་ཀྱི་གསེར་དེ་དེ་ཁོ་ན་ལ་བརྟེན་ནས་གཙུག་ལག་ཁང་ཆེན་པོ། ད་ཨོ་ཏནྟ་པུ་རི་ཟེར་ཡ་དེ་བཞེངས་ངེས་རེད་ད། གཙུག་ལག་ཁང་ཆེན་པོ་ཁོ་རང་གིས་ནམ་མཁའ་ལ་ཕྱིན་ནས། འདི་ཕྱིན་ཟེར་ཡ་དེ་འགྲེང་བུ་རེད་འདི་མགོ་དེ་གི་གུ་ཕྱིན་ནས་ཏོག་ཙམ་གུག་གུག་བྱས་བཞག་ན་གི་གུ་ཆགས་འགྲོ་བ། ཕྱིན་ནས་ཟེར། འདི་ནས་ནམ་མཁར་ཕྱིན་ནས་རི་རབ་གླིང་བཞི་སོགས་དངོས་སུ་མཐོང་བའི་བཀོད་པ་ལྟར་བཞེངས། བཀོད་པ་ལྟར་བཞེངས་ཟེར་ད་ཁོ་རང་གིས་ནམ་མཁའ་ལ་ཕྱིན་ནས་རི་རབ་ཀྱི་རྩེ་ནས་མ་གླིང་བཞི་གླིང་ཕྲན་དང་བཅས་པ་གང་ག་མཐོང་ཡོད་རེད་པ། དེ་དེ་གི་དབྱིབས་ནང་དག་ཅིག། ཨ་ནི། ཨོ་ཏནྟ་པུ་རི་དེ་བཞེངས་པ་རེད་བཟོ་ལྟ་དེ་འདྲ་བོ་བྱས་ནས། བཀོད་པ་ལྟར་བཞེངས་ཟེར། དེར་གསེར་དེ་ཁོ་ནས། དགེ་སློང་བརྒྱ་དང་དགེ་བསྙེན་བརྒྱ་ཡི་འཚོ་བ་ད་ལོ་མང་པོའི་བར་དུ་སྦྱར་བའི་གནས་དེ་ཡིན་གསུངས། ཨོ་ཏནྟ་པུ་རི་ཟེར་ཡ་དེ། བོད་ཀྱི་བསམ་ཡས་འདི་ཡང་མཁན་པོ་ཞི་བ་འཚོས། ལྷ་ཁང་དེ་ལ་དཔེ་བྱས་ནས་ཞལ་བཀོད་མཛད་ནས་བཞེངས་པ་ཡིན་ཞེས་གྲགས་སོ། བོད་ཀྱི་དེ་ནི་བསམ་ཡས། ཨོ་ད་བསམ་ཡས་མི་འགྱུར་ལྷུན་གྱིས་གྲུབ་པ། བོད་ཀྱི་བསམ་ཡས་རེད་པ་གཙུག་ལག་ཁང་དེ། དེ་ནི་བཟོ་ལྟ་དེ།

དེ་ག་རེད་ཟེར་ན་ཐམས་ཅད་ཡོད་པར་སྨྲ་བ། སྨྲ་བའི་སྡེ། ཕལ་ཆེན་པའི་སྡེ་རེད་ད་ཕལ་ཆེན་པ་དང་གནས་བརྟན་པ་དང་མང་བཀུར་བཞི་ཡི་དབྱེ་བ། འདི་རེད་རྩ་བ་བཞི་རེད། དེ་ཕར་ཕྱེ་གི་ཡིན་ན་རིམ་བཞིན་དེ་ནི། བདུན། ཨོ་ད། ཡོད་སྨྲ་དེ་ལ་བདུན་བྱས། དེ་ནི། ཕལ་ཆེན་ལྔ་བྱས་གནས་བརྟན་པ་ལ་གསུམ་བྱས་མང་བཀུར་བ་ལ་གསུམ་ཡིན་ཏེ་དུལ་བ་ལྷས་འོད་སྲུང་ས་སྟོན་ཆོས་སྲུང་སྡེ། ད་སྡེ་པ་སོ་སོ་གི་མིང་རེད་དེ་འོད་སྲུང་ས་སྟོན་ཆོས་སྲུང་སྡེ་མང་ཐོས་གོས་དམར་སློབ་མ་དང་རྣམ་པར་ཕྱེ་དང་གཞི་ཀུན་པ་ཐམས་ཅད་ཡོད་པར་སྨྲ་བ་བདུན། ད་དེ་ནི་ཤར་དང་ནུབ་དང་གངས་རིར་གནས་འདུས་བྱས་བཏགས་པར་སྨྲ་བ་དང་འཇིག་རྟེན་འདས་སྨྲ་ཕལ་ཆེན་ལྔ། ལྔ་པོ་དེ་བཅས་རྒྱལ་བྱེད་ཚལ་གནས་འཇིགས་མེད་གནས་གཙུག་ལག་ཁང་ཆེན་གནས་བརྟན་གསུམ། ས་སྒྲོགས་རི་དང་སྲུང་བ་པ་གནས་མ་བུ་པའི་སྡེ་རྣམས་ནི་ཀུན་གྱིས་བཀུར་བ་རྣམ་པ་གསུམ། ད། བྱེ་བྲག་སྨྲ་བ་དེ་ནི་སྡེ་པ་བཅོ་བརྒྱད་ཟེར་ཡ་དེ། འོ་དེ་རེད། དེ་ནས། ཀུན་གྱིས་བཀུར་བ་རྣམ་པ་གསུམ་ཟེར། དེ་ནས། སྡེ་པ་བཅོ་བརྒྱད་པོ་ཟེར་དེ་རེད་བ། བཅོ་བརྒྱད་པོ། སོ་སོའི་བྱིན་ལེན་རུང་ཆུ་སོགས། ད། སྡེ་པ་སོ་སོས་སོ་སོ་གི་བི་གའི་ཕྱག་ལེན། མི་འདྲ་བ་མི་འདྲ་བ་མི་འདྲ་བ། དཔེར་ན་བྱིན་ལེན་བྱེད་ཡ་དང་རུང་ཆུ་བཏབ་སྟངས་ལ་ཡང་དེ་ནི་སྡེ་པ་སོ་སོ་གི་དེ་ནི་མི་འདྲ་བ་མི་འདྲ་བ་ཡོད་རེད་བ་དང། ཡོད་ཡིན་པ་རེད། སོ་སོའི་བྱིན་ལེན་རུང་ཆུ་སོགས་ཕྱག་ལེན་ཕྲ་མོ་མཐའ་དག་མ་འདྲེས་པར་པའི་ཐུགས་ལ་མཁྱེན། མ་འདྲེས་པར་མཁྱེན་ནས། ཇོ་རྗེ་དཔལ་ལྡན་ཨ་ཏི་ཤ། འཕགས་ཡུལ་གྱི་སྡེ་པ་བཅོ་བརྒྱད་པོ་ཐམས་ཅད་ཀྱི་གཙུག་གི་ནོར་བུ་གྱུར་ཏོ། བྱིན་ལེན། དཔེར་ན་དགེ་སློང་ཚོས་བྷི་གའི་ཞལ་ལག་མཆོད་པའི་སྒང་ལ། བྷི་གའི། དགེ་ཚུལ་ཡང་ན་རབ་ཏུ་མ་བྱུང་བ་གཅིག་གིས་བྱིན་ལེན་བྱས་ནས་ཕར་ཕུལ། ཨ་ནི་དགེ་སློང་གིས། ཕྱག་གཉིས་ཀྱིས་བྱིན་ནས་ཚུར་ལེན། འདུག་ཟེར། ཚུར་ལེན། བྱིན་ལེན་དེ་རེད། ཨ་ནི་དེ་མཆོད་དགོས་རེད། འོ་ད། བྱིན་ལེན་བྱས་ཚར་སོང་ན། བྱས་ཚར་ནས་དེ་བཞག་བྱས་པའི་སྒང་ལ། ཨ་ནི་དེ་བར་མཚམས་ལ་ཅིག་ལ་ཡང་རབ་ཏུ་མ་བྱུང་བ་ཅིག་གིས་ལག་པ་ཐུག་བཞག་ན་བྱིན་ལེན་དེ་ཉམས་འགྲོ་བ་རེད། བྱས་ཙང་འོ་འདུག་ཟེར།

ཐུན་ཚོད་དུ་རུང་བའི་ཟས་སོགས་ཟེར་ཡག་མང་པོ་ཡོད་རེད་བ་དང། ཅེས་དང། ཉིན་གུང་ཡོལ་ནས་བི་གའི་གསོལ་ཇ་འདྲ་བོ་མཆོད་པའི་སྒང་ན། ཨ་དེ་ནང་ལ་ཆུ་ཐིགས་པ་གཅིག་སི་བཏབ། ཆུ། རུང་ཆུ་བཏབ་ཡ། ཨོ་དེ་འདྲ་བྱས་ནས་དེ་ནས་ལོངས་སྤྱོད་ཡ། དེ་འདྲའི་ཡོད་རེད་བ་དེ་རེད། ད་དེའི། བཅོ་བརྒྱད་ནང་ནས་གཅིག་གི་ད་ཕྱག་ལེན་དེ་འགྲོ་བ་ད་ཨ་ལམ་པའི་ཡོད་པར་སྨྲ་བ་འདིའི་ཕྱག་ལེན་ཟེར་ན་ཕལ་ཆེར་འགྲིག་གི་ཡོད་རེད། ཡོད་སྨྲའི་ཕྱག་ལེན་འདུལ་བའི་ཕྱག་ལེན་དེ་ཡོད་སྨྲ་ཡོད་སྨྲ་གི་འདི་གི་དེ་ནི་ཕྱག་ལེན་དང་མཐུན་པ་བྱེད་དགོས་ཡོད་ཟེར་རྒྱལ་པོས་བཀས་བཅད་པ་རེད་བ་ད་འདི་རེད། བོད་ཀྱི་རྒྱལ་པོས་བཀས་བཅད་ནས། དེ་ཡིན་ཙང་ཇོ་བོ་རྗེས་དུས་རྒྱུན་གཙོ་བོ་དེ་ཕལ་ཆེན་པའི་ལུགས་གནང་གི་ཡོད་རེད་ཡིན་ན་ཡང་ལུགས་དེ་བོད་ལ་སྤེལ་མ་གནང་བྱས་ནས་བོད་ཀྱི་རྒྱལ་པོའི་བཀའ་བཅད་ཡོད་པ་ཡིན་ཙང་ལུགས་འདི་མ་སྤེལ་བ་བྱས་ཨོ་འདུག་སེ་རེད། བྱས་ཙང་སྡེ་པ་བཅོ་བརྒྱད་ཀྱི་སོ་སོ་སོ་སོ་པའི་ཆོ་ག་ཕྱག་ལེན་འདྲ་པོ་ཟེར་ཡ་དེང་སང་ཡིན་ན་ཆོ་ག་ཕྱག་ལེན་ཟེར་གྱི་ཡོད་རེད་བ་ད་ཨོ་ད་ངོ་མ་སྡེ་པ་བཅོ་བརྒྱད་ཀྱི་ཕྱག་ལེན་འདུལ་བའི་ཕྱག་ལེན་དེ་ཚོ་གང་ག་མཁྱེན་གྱི་ཡོད་རེད་མཁས་པ་ཆེན་པོ་ཇོ་རྗེས་གང་ག་བ་མ་འདྲེས་པར་མཁྱེན། རྣམ་པའི་སྒང་ལ་བ་སྤུའི་ཁ་ཁ་ཐུག་ཁ་ཐུག་ཁ་ཐུག་བརྒྱབ་པ་སོ་སོ་སོ་སོ་གི་མཉམ་འདུས་ཕལ་ནི་སྒང་ལ་དེ་ཏག་ཏག་ཏག་ཏག་མ་འདྲེས་པ་བྱས་ནས་གནང་གི་ཡོད་ཙང་ཚང་མ་ལོག་པའི་གི་མོས་མཐུན་བྱས་ནས་བཙུགས་འདུག་པས། དེ་ནི་ཐམས་ཅད་ཀྱི་སྤྱི་གཙུག་གི་ནོར་བུ་བྱས་འདུག་འོ་དེ་རེད་ད། འོ་དེ་ནང་དག་གི་ད་ལྟ་བི་གི་ཆོ་ག་ཕྱག་ལེན་དེ་ཚོ་གཅིག་གིས་མ་འདྲེས་པ་བྱས་ཡ་དེ་གལ་ཆེན་པོ་ཡོད་རེད། གསོལ་བ་དང་གྲྭ་ས་གྲྭ་ཚང་བ་དང་དགོན་སྡེ་སོ་སོའི་བླ་མ་གོང་མ་སོ་སོ་སོ་སོ་གི་པའི་ཐུགས་བསམ་གྱི་བཞེས་ནས་བསྟན་པ་ལ་ཕན་ཡག་གི་པའི་ཕན་ཐབས་ཀྱི་གཞི་ནི་ཐུགས་བསམ་བཞེས་ནས་མར་བཙུགས་བཞག་ཡག་གི་ཆོ་ག་ཕྱག་ལེན་ཅིག་བཙུགས་ཡོད་རེད་བ་གང་བྱུང་མ་བྱུང་བྱས་ནས་བཙུགས་ཡོད་མ་རེད་བ་འོ་འདུག་སེ་ཡིན་དུས་སྒང་ལ་འོ་དེ་ཕྱག་ལེན་འདི་པི་ཀའི་མ་འདྲེས་པ་བྱས་ནས་དཔེར་ན་རྒྱུད་གྲྭ་སྟོད་སྨད་འོ་དང་གྲྭ་ཚང་གདན་ས་འོ་རུ་བ་དང་སོ་སོའི་སོ་སོའི་ཕྱག་ལེན་ཅིག་ཡོད་རུ་བ་དང་གང་ག་ཤེས་ཐུབ་ན་ཡག་ཤོས་རེད་གང་ག་མཁྱེན་དགོས་རེད་རུ་བ་དང་གང་ག་མཆན། ད་ནང་པའི་གང་ན་འདྲེས་ནས་བྱེད་རྒྱུ་ཡོད་མ་རེད་ད། གང་ག་ད་ལྟ་གང་ག་འདྲེས་བསྡད་པའི་བཟོ་འདྲ་ཅིག་ཆོ་ག་གང་ག་ཆ་ལེ་ཆི་ལེ་རྒྱུད་སྟོད་ཡིན་པའི་བཟོ་འདྲ་རྒྱུད་སྨད་ཡིན་པའི་བཟོ་འདྲ་དབེན་ས་སྙན་བརྒྱུད་ཡིན་པའི་བཟོ་འདྲ་འོ་ད་ར་བ་ད་གདན་ས་གི་སོ་སོ་གང་ག་འདྲེས་བསྡད་པའི་བཟོ་འདྲ་ཅིག་ཆགས་འགྲོ་གི་འདུག་བ་མང་ཆགས་འགྲོ་གི་ཡོད་རེད། བྱས་ཙང་གྲོ་བོ་ཀྱི་པ་འདི་ཨ་དེ་ཞིག་གང་ག་མཁྱེན་གྱི་ཡོད་རེད་གང་ག་མ་འདྲེས་པ་ཟེར་གི་འདུག་བ་མ་འདྲེས་པ་མཁྱེན་མ་འདྲེས་པ་གནང་བ་ཡིན་ཙང།

དབུ་མཛད་འདྲ་མི་འདྲ་ཡོད་རེད་བ་ད་དབུ་མཛད་འདྲ་མི་འདྲ་སུ་ཡིན་ན་ཅིག་འདོན་རོགས་བྱས་ན་ད་འདུག་སྟབས་ཡག་ཤོས་ཅིག་རེད་བ་ད་བསྐུལ་རོགས་བྱས་ན། ཁྱེད་རང་བསྐུལ་ཁོ་བསྐུལ་ཁོ་བསྐུལ་ཟེར་ཡ་ཅིག་དེ་ད་ཚོད་སོ་སོའི་ལུགས་སྲོལ་འདྲ་པོ་རེ་རེ་བྱས་དེའི་ཉམས་འགྱུར་རེ་རེ་སྟོན་ཡང་གཅིག་གིས་ཅིག་དེའི་ཉམས་འགྱུར་རེ་རེ་སྟོན་ཧ་ལམ་མི་ཚེ་གྲོང་ཆོག་ལ་ཕྱིན་དེ་ཉིན་གཅིག་ཡིན་ན་ཨ་ནི་གང་ག་འདྲེས་ཕྱིན། ད་འདི་རེད་ཟེར་ལོ་ག་དགོན་པ་ལ་ཡར་སླེབས་ཡོང་དུས་ད་འདི་རེད་ཟེར་ལོ་ག་ཞིག་བྱས་ཡ་མེད་པ་ཆགས། ཨ་ནི་གསར་པ་ཚུར་བསྐུལ་ཧ་མ་གོ་བ་བྱས་ཨོ་དེ་དེ་ཡིན་ཤག་ཅིག་དེ་ག་རང་སྟོན། ཨོ་དེ་བྱེད་ཀྱི་ཡོད་ད་རྒན་གཅིག་གིས་དེ་སྟོན་གྱི་ཡོད་ད་ཟེར་བ་བྱས་རེ་བ་ད་རྒན་གཅིག་གིས་འདུག་སེ་ཟེར་གྱི་མ་གཏོགས་རེ་བ་ད་ཕི་གས་ཡ་ཁུངས་ཐག་རིང་པོ་ཡར་གཏུགས་ཡ་དེ་ཧ་གོ་གི་མ་རེ་བ་ག་དུས་སོ་སོས་མཐོང་སྡོད་ཡ་དེ་མ་གཏོགས་བྱས་ད་མཐོང་བ་བརྒྱུད་པའི་ཕྱག་ལེན་ཟེར་དེ་གྲྭ་ས་གྲྭ་ཚང་རྒྱུད་སྟོད་སྨད་ཕི་གས་ཡིན་པ་ཡིན་ན་མཐོང་བ་བརྒྱུད་པ་ཟེར་གྱི་རེ་བ་སྔོན་མ་སྐྱེས་བུ་དམ་པ་མང་པོ་ཅིག་གིས་ཉམས་ལེན་གནང་ནས་མར་བཙུགས་བཞག་ཡ་དེ་གས་རྒྱུན་ནས་མ་འགྱུར་བ་བྱས་ནས་པེ་ཉི་མ་རེ་རེ་རེ་རེ་རེ་ལ་ལག་ལེན་བསྟར་ནས་པའི་རྒྱུན་མ་ཆད་པ་ཅིག་ཡོད་རེད་བ། ད་རྟག་པར་ཞིག་བསྒྱུར་བསྡད་བསྒྱུར་བསྡད་བསྒྱུར་བསྡད་ན་མཐོང་བ་བརྒྱུད་པ་ལྟར་མིག་གིས་བལྟ་ས་ཅིག་མེད་པ་ཆགས་འགྲོ་རོགས་ད། ཉི་མ་རེ་རེ་རེ་རེ་བསྒྱུར་ལོ་རེ་རེ་ལ་བི་གའི་ལུགས་སྲོལ་འདྲ་པོ་རེ་རེ་འཇུར་བདེ་ན། རེ་བ་ད་གདན་ས་ཁག་ཡིན་ན་རྒྱུད་གྲྭ་ཁག་ཡིན་ན་ཨ་ནི་མཐོང་བ་བརྒྱུད་པའི་བྱིན་རླབས་དེ་བརླག་ཚར། ཡོད་མ་རེད། བྱས་ཙང་དེ་གལ་ཆེན་པོ་འདུག་བ།

རི་ནག་པོའི་ཁོང་གསེང་ན་བཞུགས་པའི་བླ་མ་རཱ་ཧུ་ལ་གུཔྟས་མངོན་པར་ཤེས་པས་མཁྱེན་ཏེ་དེར་བྱོན་ནས་ཇོ་བོ་ལ་གསུངས་པ། ཡི་དམ་གྱི་ལྷ་ཞལ་མཐོང་བ་དང་དཀྱིལ་འཁོར་གྱི་ལྷ་ཚོགས་མང་པོ་མངོན་དུ་གྱུར་པ་དང་ཐུན་མོང་གི་དངོས་གྲུབ་མང་པོ་ཐོབ་པ་དང་ཏིང་ངེ་འཛིན་རིགས་བཅུ་ཙམ་ཡོད་པས་གར་ཡང་མི་ཕྱིན། བྱམས་པ་དང་སྙིང་རྗེ་བྱང་ཆུབ་ཀྱི་སེམས་ལ་བློ་སྦྱོངས། ཐུགས་རྗེ་ཆེན་པོ་སྙིང་རྗེའི་ལྷ་ཡིན་པས་ཡི་དམ་དུ་བཟུང། འཁོར་བ་མ་སྟོངས་ཀྱི་བར་དུ་སེམས་ཅན་གྱི་དོན་བྱེད་པར་དམ་ཆོས་ཆོས་ཤིག། ཨོ་ད་དེ་གསུངས་པ་རེད། ཡང་རྡོ་རྗེ་གདན་གྱི་ཁོང་ས་ན་ཕར་བསྐོར་བ་མཛད་པའི་སམ། ད་ཚིག་གསལ་པོ་འདུག་བ། ཚེ་ལྡེར་བཟོ་གཅིག་གིས་ལྡེར་བཟོ་གཅིག་གིས་གཅིག་ལ་དྲི་བ་དང་ལན་འདེབས་པའི་ཚུལ་དུ། རྡོ་རྗེ་གདན་གྱི་ལྷོ་ཕྱོགས་ཀྱི་ནམ་མཁའ་ལ་མིའི་ལུས་ལས་འདས་པའི། དེ་ནས། བུ་མོ་གཉིས་གཅིག་གིས་གཅིག་ལ་དྲི་བའི་ཚུལ་དུ། ད་གཅིག་གིས་གཅིག་ལ་དྲིས་ནས་ག་རེ་དྲི་གི་ཡོད་རེད་ཟེར་ན་མྱུར་དུ་མངོན་པར་རྫོགས་པར་འཚང་རྒྱ་བར་འདོད་པས་ཆོས་གང་ལ་བསླབ་པར་བྱ་ཞེས་ཟེར་བ་ལ། གཅིག་གིས་ཅིག་ཤོས་ན་རེ་བྱང་ཆུབ་ཀྱི་སེམས་ལ་བསླབ་པར་བྱའོ་ཞེས་གསུངས་ནས། བྱང་ཆུབ་ཀྱི་སེམས་སྦྱོང་ཐབས་བཟང་བ་ཅིག་གསུང་གིན་འདུག་པ་ལ། བསྐོར་བ་འཕྲོ་བཅད་ནས་གསན་པས། སྣོད་གཅིག་ནས་གཅིག་ཏུ་བྱོ་བ་བཞིན་དུ་ཐུགས་སུ་ཆུད། ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤས། རེད་བ། སློབ་དཔོན་ཀླུ་སྒྲུབ་ཀྱིས་བཞེངས་པའི་རྡོ་ར་ན། ད་རྡོ་རྗེ་གདན་གྱི་མཆོད་རྟེན་འདུག་བ་མང་ཆེ་བ་ཅིག་ཕེབས་མྱོང་བ་ཡིན་ཙང་དེའི་མཐའ་དེ་ལ་ཨ་ནི་རྡོ་ཡི་ར་བ་མི་འདུག་བས་རྡོ་ཡི་ར་བ་རྙིང་པ་སྔ་མ། རྡོ་ཡི་ར་བ་དེ་མགོན་པོ་ཀླུ་སྒྲུབ་ཀྱིས་བཞེངས་པ་རྡོ་ཡི་ར་བ་དེ་སྐྱོན་མཁན་དེ་མགོན་པོ་ཀླུ་སྒྲུབ་རེད་འདུག་བ། སྔ་མ་དེའི་གཡས་གཡོན་ལ་གྲོང་ཁྱེར་ཡོད་མ་རེད་བ། མགོན་པོ་ཀླུ་སྒྲུབ་དང་དེ་ཚོ་ཕེབས་པའི་སྐབས་ལ་རྡོ་རྗེ་གདན་གྱི་མཆོད་རྟེན་གྱི་གཡས་གཡོན་ལ་གྲོང་ཁྱེར་མེད་ནས་སྟོང་པ་ཡིན་ཙང་གླང་པོ་ཆེ་ཡོང་གི་ཡོད་རེད། གླང་པོ་ཆེ་དེ་འདྲས་ཡོང་ནས་ཨ་ནི་མཆོད་རྟེན་ལ་བི་ཀའི་ཤིག་བྲེག་ས་བྱས་ནས་འདུག་ཟེར་ནས། ཤིག་བྲེག་ས་བྱས་ཡོང་འདུག་ཟེར་གམ་མཆོད་རྟེན་ཞིག་ནས། ཆུད་ཟོས་འགྲོ་ཡག་གི་ཉེན་ཁ་ཡོད་ཙང་རྡོ་ཡི་ར་བ་བཀག་ནས། རྡོ། ཆེན་པོ་འོ་འདུག་ཟེར། འོ་དེའི་ར་བ་ཁ་ཐུག་དེ་ལ་སོང་རེད། རྡོ་ཡི་ར་བ་ནང། ཀླུ་སྒྲུབ་ཀྱིས་བཞེངས་པའི་རྡོ་ར་ན་བཞུགས་ཙ་ན། བུད་མེད་རྒན་གཞོན་གཉིས་འདུག་པའི་གཞོན་པ་དེ་ལ་རྒན་པ་དེས་མྱུར་དུ་མངོན་པར་རྫོགས་པར་འཚང་རྒྱ་བར་འདོད་པས་བྱང་ཆུབ་ཀྱི་སེམས་སྦྱོངས་གསུངས་པ་དང། ཡང་རྡོ་རྗེ་གདན་གྱི་གནྡྷོ་ལར་བསྐོར་བ་མཛད་པའི་ཚེ། དེ་ནས་བྱ་འདབ་འོག་ན། དེ་བཞིན་གཤེགས་པའི་སྐུ་གཅིག་བཞུགས་པའི་ཞལ་ནས། ཧེ། བྷ། བྷ་དནྟ། མྱུར་དུ་མངོན་པར་རྫོགས་པར་འཚང་རྒྱ་བར་འདོད་པས་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་སྦྱོངས་ཤིག་གསུངས། ཡང་རྡོ་ར་ཁང་བུ་ལ་བཞུགས། ཁང་བུ་ལ་བསྐོར་བ་མཛད་པའི་ཚེ། བ་སོའི་རྒྱལ་བ་ཤཱཀྱ་ཐུབ་པ་གཅིག་འདུག་པ་དེའི་ཞལ་ནས་ཛོ་ཀི། མྱུར་དུ་མངོན་པར་རྫོགས་པར་འཚང་རྒྱ་བར་འདོད་པས་བྱང་ཆུབ་ཀྱི་སེམས་སྦྱོངས་གསུངས། དེ་ནས་ཇོ་བོ་རྗེས་བྱང་ཆུབ་ཀྱི་སེམས་རིན་པོ་ཆེ་མ་སྐྱེས་པ་སྐྱེད་པ་དང་སྐྱེས་ཟིན་གོང་འཕེལ་དུ་བྱས་ཏེ་མཐར་ཕྱིན་པ་མཐར་ཕྱིན་པའི་ཕྱིར་དེའི་མན་ངག་ཡོངས་སུ་རྫོགས་པར་མངའ་བ་ཞིག་སུ་ལ་སུ་ཡོད་སྙམ་རྩད་བཅད་པ་ན། ད། ཚང་མ་ལོག་གི་ད་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ལ་དེ་གསུངས་ནས་རེད་པ་ད་བྱང་ཆུབ་ཀྱི་སེམས་ལ་བློ་སྦྱོང་དགོས་ཀྱི་རེད། མྱུར་དུ་མངོན་པར་རྫོགས་པར་སངས་རྒྱས་པར་འདོད་ཀྱི་ཡོད་ན་བྱང་ཆུབ་ཀྱི་སེམས་ལ་བློ་སྦྱོང། བྱང་ཆུབ་ཀྱི་སེམས་ལ་བློ་སྦྱོང་གསུངས། རེད་པ་ད་ཨོ་འདུག་སེ་ཡིན་དུས་ད་བྱང་ཆུབ་ཀྱི་སེམས་ཀྱི་བགད། དེ་ནི། བྱང་ཆུབ་ཀྱི་སེམས་རིན་པོ་ཆེ་མ་སྐྱེས་པ་སྐྱེད་པ་དང་སྐྱེས་ཟིན་གོང་ནས་གོང་དུ་འཕེལ་ཏེ་མཐར་ཕྱིན་པའི་རེད་པ་ད་མན་ངག་ཡོངས་སུ་རྫོགས་པ་དེ་ད་སུ་ལ་ཡོད་ན་བསམ་སྐབས་དེ་རྒྱ་གར་འཕགས་པའི་ཡུལ་ལ་པའི་རྩད་གཅོད་གནང་ནས། གང་ལ་དེ་ནི། དུས་དེའི་ཚེ། བླ་མ་གསེར་གླིང་པ་ཆེན་པོ། བྱང་ཆུབ་ཀྱི་སེམས་ཀྱི་བདག་པོར་གྲགས་པས། བླ་མ་གསེར་གླིང་པ་ཆེན་པོའི་ཞབས་དྲུང་དུ་བྱང་ཆུབ་ཀྱི་སེམས་ཀྱི་གདམས་ངག་རྫོགས་པར་གསན་པའི་ཕྱིར། གསེར་གླིང་དུ་བྱོན་པར་བཞེད་ནས། ད་བྱང་ཆུབ་ཀྱི་སེམས་ཀྱི་མན་ངག་བཙལ་ཡག་གི་དོན་དག་ལ། མན་ངག་ཞུ་ཡག་གི་དོན་དག་ལ། ད་བླ་མ་གསེར་གླིང་པའི་དྲུང་དུ་ད་ཕེབས་ནས། བླ་མ་གསེར་གླིང་བླ་མ་གསེར་གླིང་པ་དེ་དེ་ནི་བི་གའི་གསེར་གླིང་གི་ཡུལ་སི་རི་ལང་ཀ་དེ་པོ་དང། དེ་ནི་འཛམ་བུའི་གླིང་གི་ཆ་ཞིག་ཨོ་ད་རྒྱ་གར་འཕགས་ཡུལ་ནས་གསེར་གླིང་གི་ཡུལ་དུ་ཚོང་ལ་འགྲོ་བའི་ཚོང་པ། ལམ་རྒྱུས་ཅན་དང་བཅས་རྒྱ་མཚོ་ལ་གྲུ་གཟིངས་བཅས་ནས། ཟླ་བ་བཅུ་གསུམ་གྱི་རིང། མཚོའི་སྟེང་ལ་བྱོན་ཏེ། ཨོ་འདི་རེད། ད་རྒྱ་གར་གྱི་ས་བཀྲ་གི་ཟུར་དེ་ལ་ཆུང་ཆུང་ཅིག་འདུག་བ། རྒྱ་གར་ལ་ཚུར་སྦྱར་བདེ་བའི་ཟུར་ར་བར་མཚམས་ལ་མཚོ་ཡོག་ར་བ། ཨོ་དེ་རེད། ཆུང་ཆུང་ཅིག། ཨོ་དེ་ས་བཀྲ་ནང་ལ་བལྟ་ཡོང་དུས་ཟུར་དེ་ཆུང་ཆུང་ཅིག་འདུག་བ། ཨོ་དེ་རེད། དེ་གི་རྒྱ་མཚོའི་ནང་ལ་འདི་ན་ཟླ་བ་བཅུ་གསུམ་གྱི་བར་དུ། ཟླ་བ་བཅུ་གསུམ་གྱི་རིང་ད་ད་ལྟ་ཅིག་ཡིན་ན་སྒོར་གྲོས་མེ་ཤིན་བྱས་ནས་ལམ་སང་ལམ་སང་སླེབས་འགྲོ་ཡ་རེད་པ་ད་ཆུ་ཚོད་ཁ་ཤས་ཀྱིས་སླེབས་འགྲོ་ཡ་འདྲ་པོ་རེད་པ་ད་ད་གང་བྱས་ཡོང་རེད་དེ། དེ་དུས་ཀྱི་མཐུན་རྐྱེན་ཡོག་མ་རེད་པ། སྐབས་དེ་ལ། གྲུ་གྲུ་རྐྱང་ཁོ་རང་རེད། གྲུ་ལ་བི་ག་སོ་དར་འདྲ་བོ་འཕྱར་ནས་ཨ་ནི་ལྷགས་པ་འགྲོ་ཕྱོགས་དང་བསྟུན་ནས་འགྲོ་དགོས་ཡ་དེ་རེད་པ། ལྷགས་པ་འགྲོ་ཕྱོགས་དང་བསྟུན་ནས་མཚམས་མཚམས་ལྷགས་པ་ལོག་ནས་ཕར། ཨོ་ད། ཉི་མ་ཁ་ཤས་ཕར་ཕྱིན་ནས་ཁ་ཤས་ཀྱི་ལམ་ཁ་ཡང་ཚུར་ལོག་འགྲོ་ཡ་དེ་འདྲ་ཡོད་རེད། མ་གཞི་བི་བྱང་ཆུབ་ཀྱི་སེམས་བི་དེ། བི་མན་ངག་དེ་རྩ་ཆེན་པོ་ཡིན་ཙང། ད་ཆོས་ཟབ་ས་ལ་བདུད་ཟབ་བྱས་ནས་བར་ཆད་མང་པོ་ཆགས་ནས།

ད་བར་ཆད་ག་རེ་བྱུང་བ་རེད་ཟེར་ན་བདུད་དགའ་རབ་དབང་ཕྱུག་གིས་སངས་རྒྱས་ཀྱི་བསྟན་པ་དར་བར་མ་བཟོད་ནས། ད་སངས་རྒྱས་ཀྱི་བསྟན་པ་ག་བ་དར་འགྲོ་གི་འདུག་ན་དེ་ལ་དེ་ནས་བདུད་དགའ་རབ་དབང་ཕྱུག་སྒུག་བསྡད་ཡོད་རེད། དཔེ་གལ་ཡང་དེ་དང་ཁ་གཏད་འདྲ་པོ་པས་དེ་ལ་བར་ཆད་བཏང་ཡག་གི་ཆེད་དུ། དགའ་རབ་དབང་ཕྱུག་གིས་སངས་རྒྱས་ཀྱི་བསྟན་པ་དར་བར་མ་བཟོད་ནས་ཇོ་བོའི་བྱང་ཆུབ་ཀྱི་སེམས་ལ་བར་ཆད་བྱ་བའི་ཕྱིར་མི་མཐུན་པའི་རླུང་བཏང་སྟེ། གྲུ་གཟིངས་ལམ་ལོག་པར་བསྒྱུར་བ་དང། ལམ་ཁ་ནོར་ནས་འགྲོ་ཡག་འདྲ་པོ་དང།

གྲུ་བཀག་ནས། ལྟ་བུས་གྲུ་གཟིངས་ཀྱི་མདུན་བཀག་པ། ཨ་དེ་མདུན་བཀག་སོང་ན་དེ་ཕར་མ་འགྲོ་བར་དུ་སྒུག་བསྡད་དགོས་ར་བ། མ་གཏོགས་འགྲོ་ས་ཡོད་མ་ར་བ་ད། དེ་འགྲོ་ཡག་གི་རེད་ད་དེང་སང་ཡིན་ན་ད་ཅིག་ཧ་ལམ་དེ་མཚོན་ཆ་འདྲ་བོ་གཞུས་ནས་པའི་གཏོར་མདོག་ཁ་བོ་རེད་དེ་སྔ་མ་དེ་འདྲས་བྱེད་གི་མ་ར་བ། ད་མདོ་རྒྱལ་སྲས་བྱེས་བྱང་ཆུབ་སེམས་དཔའ། པའི་ཇོ་བོ་རྗེ་ཕེབས་བསྡད་ཡོད་རེད་སློབ་མ་ཚོ་ཕེབས་བསྡད་ཡོད་རེད་དེ་འདྲས་གནོད་འཚེ་བྱེད་གི་མ་ར་བ་ད་སྒུག་བསྡད་ཡོད་མདོག་ཁ་བོ་འདུག་ཨ་ནི་འགོར་འགྲོ་གི་ཡོད་རེད་དུས་ཚོད་དེ་འོ་དེ་རེད། ཆུ་སྲིན་འདི་ནི། འོ་དེ་རེད། ཆུ་སྲིན་ཉ་མིད་ཆེན་པོ་རི་ལྟ་བུས་གྲུ་གཟིངས་ཀྱི་མདུན་བཀག་པ་དང་ནམ་མཁའ་ལས་ཐོག་ཕབ་པ་སོགས་གནོད་པ་ཚབས་ཆེན་པོ་བྱས་པ་ན། འོ་དེ་རེད། ད་པཎྜི་ཏ་ས་ཡི་སྙིང་པོས་ཇོ་བོ་རྗེ་ལ་ཐུགས་དམ་བསྐུལ་བའི། ད་དེ་འདྲས་ཀྱི་པའི་གནོད་པ་མང་པོ་ཞེ་པོ་བྱུང་ནས་བའི་ཨ་རི་མ་བདེན་པ་འདྲ་པོ་ཆགས་ཡོང་དུས། ཨ་ནི་ཇོ་བོ་རྗེ་ལ་ཡང་ཐུགས་དམ་བསྐུལ་ནས། ཐུགས་དམ་བསྐུལ་བའི་གསོལ་འདེབས་ཤུགས་དྲག་བྱས་པས་ཇོ་བོ་རྗེས་གཤིན་རྗེ་གཤེད་དམར་པོའི་ཏིང་ངེ་འཛིན་གྱི་སྒོ་ནས་བདུད་སྡེ་དཔུང་དང་བཅས་པ་བཏུལ་ཏེ། རིམ་གྱིས་གསེར་གླིང་དུ་ཕེབས། ད་ལམ་སེང་པའི་ཇོ་བོ་རྗེ་གིས་གྲུབ་རྟགས་འདྲ་པོ་རྫུ་འཕྲུལ་གནང་གི་ཡོད་མ་རེད། ཡོན་ཏན་ཐམས་ཅད་བུམ་ནང་གི་པའི་མར་མེ་ནང་ལྟར་བྱས་ནས་པའི་ཉམས་ཆུང་བྱས་ནས་པའི་གྲུབ་རྟགས་བསྟན་ཡག་འདྲ་པོ་པའི་ག་གེ་མེད་པའི་བཟོ་འདྲ་གྲྭ་པ་གྲྭ་ཆག་རང་བྱས་ནས་ཕེབས་པ་ར་བ་དགོས་སུ་མ་མཐོང། ད་གང་ག་འུ་ཐུག་ནས་དེ་གང་ཚང་གཅིག་ལ་གང་ག་ལོག་གི་བེ་གི་ཞུ་བ་སྦྱར་ནས་ད་གཅིག་གནང་རོགས་གནང་མ་གཏོགས་སེ་བྱས་པའི་གང་ན་ཨ་ནི་འདི། འདུག་སེ་གནང་བ་ཡིན་སེ་གྲུབ་རྟགས་བསྟན། འདི་ནི། བདུད། འདི་ནི་བདུད་སྡེ་དཔུང་དང་བཅས་པ་བཏུལ་ཏེ་རིམ་གྱིས་གསེར་གླིང་དུ་ཕེབས། ཨོ་འདུག་སེ་རེད་ད། ད་ལྟ་ང་ཚོ་གྲུབ་རྟགས་འདྲ་པོ་གཅིག་ཤེས་ཀྱི་མེད་ན་འདྲ་པོ་དེ་གཅིག་བསྟན་ག་བྱེད་ག་བྱེད།

འདི་ནས་བདུད་སྡེ་དཔུང་དང་བཅས་པ་བཏུལ་ཏེ་རིམ་གྱིས་གསེར་གླིང་དུ་ཕེབས། ཇོ་བོ་ཆེན་པོ་ལྟ་བུའི་མཁས་གྲུབ་དེ་ལྟ་བུར་གྱུར་ཟེར། ད་གསུང་གི་འདུག་བ། མཁས་གྲུབ་ཆེན་པོ། ར་བ་མདོ་དང་སྔགས་ཀྱི་ཐོག་ནས་པའི། མཁས་གྲུབ་ཆེན་པོ་དེ་ལྟ་བུར་གྱུར། འཁྲུངས་ནས་ཟླ་བ་བཅོ་བརྒྱད་ལོན་མཚམས་ནས་ཀྱང་བྱང་ཆུབ་ཀྱི་ཐུགས་འབྱོངས་པའི་གསུང་རང་ཆས་སུ་བྱོན་པ་དེས་ཀྱང། ད་དུང་དཀའ་སྤྱད་འདི་ཙམ་གྱིས་ད་བྱང་ཆུབ་ཀྱི་སེམས་ཀྱི་དོན་དག་ལ། མན་ངག་ལེན་ཡག་གྱི་དོན་དག་ལ། དཀའ་སྤྱད་དེ་འདྲས་པའི་གནང་གི་འདུག་བ། ད་དུང་དཀའ་སྤྱད་འདི་ཙམ་གྱིས་ནན་ཏན་མཛད་པ་འདི་ལ་བརྟགས་ནའང། བྱང་ཆུབ་ཀྱི་སེམས་རིན་པོ་ཆེ་དེ་ལས་ལྷག་པའི་ཐེག་པ་ཆེན་པོའི་ལམ་གྱི་གཙོ་བོ་མེད་པར་ངེས་པ་རྙེད་དགོས་སོ། འོ་དེ། ལོ་རྒྱུས་དེ་མར་ཀློག་ནས་སེམས་ལ་ངེས་པ་ག་རེ་རྙེད་དགོས་ཟེར་ན། འོ་ད་བྱང་ཆུབ་སེམས་ཟེར་ཡ་དེ་བྱང་ཆུབ་སེམས་མན་ངག་དེ། ད་རྩ་ཆེན་པོ་ཞེ་པོ་ཅིག་ཡིན་པ་དེ་ད་ཧ་གོ་དགོས་རེད་ངེས་པ་རྙེད་ཡ་དེ་རྙེད་དགོས་སོ། དེ་ལྟར་ཇོ་བོ་ཆེན་པོ་ལམ་དུ་ཟླ་བ་བཅུ་གསུམ་གྱི་བར་ཕེབས་པར་ཡང། རབ་བྱུང་གི་རྟགས་ཆ་ལུགས་མ་ཉམས་པར་བྱོན་འདུག་པ་ལས། རང་རེ་ལྟར་དགོན་པའི་གླིང་གི་ཕྱི་རོལ་དུ་ཐོན་པ་དང། གྲྭ་ཆས་བསྐྱུར་ནས་དེ་ནས་སྐྱ་ཆས་གོས་ཐུང་སོགས་གྱོན་ཏེ་ཕེབས་པ་མ་རེད། ད་བཀའ་བཀྱོན་སོགས་འདྲ་བོ། ད་བསླབ་བྱ་རེད་བ་ད། འོ་ད་སྐྱབས་རྗེ་བདེ་ཆེན་སྙིང་པོ་རེད་སྐྱབས་རྗེ་རྡོ་རྗེ་འཆང་རེད་ད་རིམ་པ་བཞིན་དུ་ད་འོ་དེ་གསུངས་པ་རེད། ཇོ་བོ་རྗེ་མཁས་པ་ཆེན་པོ་དེ་འདྲའི་རེད་བ། ཕེབས་པའི་སྒང་ལ། དེ་འདྲའི་ཕྱི་ལོགས་ཕེབས་པའི་སྒང་ལ། རབ་བྱུང་གི་ཆའི་རྟགས་ཆ་ལུགས་མ་ཉམས་པ་བྱས་ནས་ཆོས་གོས་རྣམ་གསུམ་རེད་པ་ད་རྟགས་ཆ་ལུགས་མ་ཉམས་པ། གང་བྱས་བྱས་ནས་ཕེབས་ཀྱི་ཡོད་རེད་མ་གཏོགས་དེང་སང་ནང་ད་དེ་འདྲའི་མ་རེད། དེ་ཡག་པོ་མ་རེད་གསུང་བ་རེད། དགོན་པའི་ཕྱི་ལོགས་ལ་མར་ཐོན་པ་ད་ག་ནས་ལམ་སང་གྲྭ་ཆས་དེ་ཕར་གཡུག་པའི་སྐྱ་ཆས་གོས་ཐུང་སྟོད་ཐུང་དེང་སང་ཡིན་ན་གོས་ཐུང་སྟོད་ཐུང་རེད་པ་སྔར་མ་ཡིན་ན་དེ་ནས་ཕྱུ་པ་གོན་ཡག་འདྲ་བོ་ཅིག་རེད་པ་ད་གང་ཅི་ཕྱུ་པ་གོན་ཡག་འདྲ་བོ་ཕྱི་ལོགས་ལ་ཕར་དགོན་པ་ནས་ཕར་ཐོན་པ་ད་ག་གྲྭ་ཆས་བསྐྱུར་ནས་དེ་ནས་སྐྱ་ཆས་གོས་ཐུང་སོགས་གྱོན་ཏེ་ཕེབས་པ་མ་རེད་ཟེར། ཕྱི་ནས་མིག་ལྟོས་ཙམ་གྱིས་ཀྱང་བསྟན་པ་ལ་ཕན་པའི་ཆེད་དུ་ཕྱོགས་སུ་འགྲོ་བ་ལ་ཡང་རབ་བྱུང་གི་རྟགས་ཆ་ལུགས་མ་དོར་བ་བྱ་དགོས། ད་ང་ཚོ་ལ་གསུང་དགོས་པའི་དོན་དག་དེ། ཕྱི་ལོགས་ཕར་ཕེབས་པའི་སྒང་ལ་ད་སོ་སོ་རབ་ཏུ་བྱུང་བ་མ་ཡིན་ན། གྲྭ་ཆས་གོན་དགོས་ཡ་གང་ཡང་ཡོད་མ་རེད། རེད་པ་ད་སོ་སོ་རབ་བྱུང་ཡིན་ན། དང་པོ་རབ་ཏུ་བྱུང་དུས་ནས་མཁན་པོའི་མདུན་ནས་ག་རེ་ཁས་བླངས་ཡོད་རེད་ཁྱིམ་པའི་རྟགས་ནི་སྤང་བ་རབ་བྱུང་རྟགས་ནི་བླངས་པ་ཡིན་ཟེར་ནས་དམ་བཅའ་བཞག་ཚར་དོན་དག། རེད་པ་ད། ཁས་བླངས་ཚར་རེད། མཁན་པོའི་སྐུ་མདུན་ནས། དང་པོ་སོ་སོ་རབ་བྱུང་སྒྲུབ་དུས་ནས། འོ་ད་དེ་བཞེས་སྦྱོང་བྱས་ནས། དགོན་པ་ནང་ལ་ད་ཨ་ཅང་ཅན། ཨ་ནི་ཕྱི་ལོགས་ཕར་ཕེབས་པའི་སྒང་ཐག་རིང་ཐུང་ག་འདྲ་ཅིག་ཡིན་པ་ཡིན་ན་སྐྱ་ཆས། མ་མཆོད་ན་ཡག་གི་ཡོད་རེད་ཅེས་གསུངས་པ་ད་འདི་ན་གསུང་གི་འདུག་བ། དཔྱ་ཆས་མ་ཆོད་ན་ཡག་གི་ཡོག་རེད། སོ་སོ་པི་ཀའི་གྲྭ་ཆས་སྤྲས་ནས་འགྲོ་གི་ཡིན་ན། ཨ་ནི་བི་ཀའི་གྲྭ་པ་ལ་ཕར་མཐོང་གི་ཡོད་པ་འདྲ་པོ་ཅིག་ཆགས་ཀྱི་རེད་བ། གྲྭ་པ་ལ་མཐོང་གི་ཡོད་པ་ཅིག་ཆགས་ཀྱི་རེད། དེ་རེད། ཨ་ནི་འགྲོ་བའི་སྒང་ལ་དེ། གཙོ་བོ་དེ། བར་དུ་ཕེབས་པའི་སྒང་ལ་དེ་ཞེ་དྲག་ཉེན་ཁ་གང་ཡང་ཡོད་མ་རེད་བ། སོ་སོའི། ཆོས་གོས་རྣམ་གསུམ་དེ་གིས། རེད་བ། གལ་ཆེ་བ་དེ་ལག་འཁྱེར་དེ་ཡག་པོ་ཅིག་དགོས་ཀྱི་རེད། རྒྱལ་ཁབ་ག་བར་བསྡད་ན། ལག་འཁྱེར་དེ།

རྒྱལ་ས་དག་དེ་དེ་བ་གྲྭ་ཆས་སྤྱིར་བཏང་ནས་ཕ་གིར་གྲྭ་ཆས་སྡང་པོ་ཡོད་རེད་ཟེར་ཡ་གྲྭ་པ་དེ་བོད་གྲྭ་ཆས་གྲྭ་པ་ལ་སྡང་པོ་ཡོད་རེད་ཟེར་བླ་མ་ལ་སྡང་པོ་ཡོད་རེད་ཟེར་མང་པོ་བཤད་བསྡད་ཡོད་རེད་པ་ཡིན་ན་ཡང་ད་ང་གྲྭ་ཆས་སྤྲས་ནས་འགྲོ་དགོས་རོགས་གྲྭ་ཆས་སྤྲས་མི་དགོས་ད་དུང་ངའི་སྒོ་དེ་བྱང་ཆུབ་སེམས་གྲྭ་ཆས་གོན་དོ་ད་སེ་སོ་སོ་རེད་བྱས་གནམ་གྲུ་བཀྲི་སིན་ནི་ཁོས་གྲྭ་ཆས་སྤྲས་ང་གཉིས་རེད་ཨ་ནི་ཕྱིན་པ་རེད། སྡང་པོ་འདུག་ཟེར། ད་མི་གང་ག་ལོག་གི་སྤྲོ་བཞག་ཡིན་ཙང་གྲྭ་ཆས་ལ་སྡང་པོ་ཡོད་རེད་ཟེར་ཞེས་ཚིག་ཚིག་རེ་བྱེད། ཡིན་ན་ཡང་གནམ་གྲུ་ཐང་ནས་མར་འགྲོ་བའི་སྒང་ལ་རྒྱ་ནག་པེ་ཅིང་གནམ་གྲུ་དེ་ད་མི་ནི་ཡ་པུ་ལུ་སེ་རེད་པ་ད་རྒྱ་མི་པུ་ལུ་སེ་ད་དེ་ནང་ལ་བོད་པ་ཡོད་ཀྱི་རེད་ད་མང་པོ་ཡོད་ཀྱི་རེད་པ་ད་པུ་ལུ་སེ་བས་ཉི་ཤུ་སུམ་ཅུ་ཅིག་ཡར་ཡོང་གི་འདུག་བ་གནམ་གྲུ་སྐྱེས་མཚར་ལོག་གི་འགྲོ་ཡ་དེ་མ་འདུག་སུ་ནུས་འགྲོ་ཡ་དེ་རེད་མི་ནི་ཡ་མ་ཡར་ཡོང་འདུག་ག་ཁོང་ཚོས་ག་རེ་བྱེད་ཀྱི་འདུག་སྡང་པོ་གང་ཡང་བྱེད་ཀྱི་མི་འདུག་ཁོང་ཚོ་ཞྭ་མོ་ཕུད་ཀྱི། པུ་ལུ་སི་དེ་ཚོས་ཞྭ་མོ་ཕུད་ནས་གུས་ཞབས་བྱེད་ཀྱི། ལག་པ་འདུག་སེ་གཡུག་གི། ཨ་ནི་རྒྱ་ནག་གི་ཕ་གིའི་གནམ་སྡེ་དགོང་མོ་སོགས་སྐད་གྲགས་ཆེན་པོ་དེ་ད་དགོང་ད་ཞག་གཅིག་བསྡད་པ་ཡིན་ས་ཕྱིན་པ་ཡིན་ཐུ་བ་བ་ཚོས་ཅང་ཅང། ཁང་འདི་ཞག་ཕྱི་རྒྱལ་ཡང་མང་པོ་འདུག་རྒྱ་མི་ཁོ་རང་ཚོ་མང་པོ་འདུག། གྲྭ་ཆས་གོན་མཁན་ལ་མིག་གིས་ལྟ་མཁན་མི་འདུག་རྣམ་འགྱུར་སྟོན་མཁན་མི་འདུག། དེ་ནང་ད་རྒྱ་ཁབ་ག་བ་ཡིན་ནའང་རྒྱ་ཁབ་ག་ས་ག་ལ་སླེབས་པ་རེད་པ།

ཁོ་སྤྱོད་པ་ཡག་པོ་རེད་ཁོས་ཕ་གིར་སྡུག་ཅག་བྱེད་ཀྱི་མ་རེད་ཟེར་ཡག་ཅིག་ཡིད་ཆེས་ཅིག་ཆགས་འགྲོ་གི་རེད་འཛམ་བུའི་གླིང་ལ་ཕ་གིའི་གྲྭ་ཆས་དེ་ཁྱབ་བསྒྲགས་ཁྱབ་བསྒྲགས་འདྲ་པོ་རེད་ག་ས་ག་ལ་དཔེ་མཐོང་ཆེན་པོ་ཆགས་བསྡད་ཀྱི་ཡོད་རེད་འོ་དོ་ཟེར་ཡག་དེ་གལ་ཆེན་པོ་ཡོད་རེད་ཅེས་གསུངས་ཨ་དེ་མ་གཏོགས་ལམ་སང་ད་ག་ཁོས་གྲྭ་ཆས་ཕར་གཡུགས་གོས་ཐུང་ཡར་གོན་ནས་དེ་ལ་གཟི་བརྗིད་ཁེལ་ཡོད་མ་རེད་གོས་ཐུང་གོན་ཕན་ཐོགས་འདྲ་པོ་ཆགས་ཡོད་མ་རེད་རེད་པ་ད་དེ་ནས་གསོད་འཕྲོག་བྱས་མི་ཡོང་ང་སྙམ། འཇིགས་ཞུམ་ཞུམ་པ་བྱེད་དགོས་པ་རེད། ཨ་དེ་གང་ད་གལ་ཆེ་དེ་སོ་སོའི་ལག་ཆས་དེ་ཡག་པོ་དགོས་རེད། རེད་པ་ད། དེ་རེད། དགོས་པ་ནང་སོ། དགའ་ལྡན་ཁྲི་ཐོག་གསུམ་པ། མཁས་གྲུབ་དགེ་ལེགས་དཔལ་བཟང་པོ་ནི། ཡབ་ཡུམ། ཡབ་ཀུན་དགའ་བཀྲ་ཤིས་དཔལ་བཟང་དང། ཡུམ། བུ་འདྲེན་རྒྱལ་མོ་གཉིས་ཀྱི། ད་སྲས་སུ་གཙང་ལ་སྟོད་ཆུ་འོག་ཏུ། རབ་བྱུང་དྲུག་པའི་ཤིང་གླང། སྤྱི་ལོ་གཅིག་སྟོང་སུམ་བརྒྱ་བརྒྱད་ཅུ་གྱ་ལྔ་ལོར་སྐུ་འཁྲུངས། དགུང་ལོ་ང་བཞི་པར་རབ་བྱུང་བདུན་པའི་ས་རྟ། འདི་ནི་སྤྱི་ལོ་ཡིན་པ་འདྲ། ད་མ་ན་རུ་མོས་ད་ཏོ་སི་ཏོ་སི་ལེ་ཏི་གི་ག་སེ་དེ་བྱས་ན། འདི་ནི་སྤྱི་ལོ། གཅིག་སྟོང་བཞི་བརྒྱ་སུམ་ཅུ་སོ་བརྒྱད། ལོར། གཟུགས་སྐུའི་བཀོད་པ་བསྡུས་ཏེ། དགའ་ལྡན་ཡིད་དགའ་ཆོས་འཛིན་དུ། རྗེ་འཇམ་དཔལ་སྙིང་པོའི་དྲུང་དུ་ཕེབས་སོ། གསུང་རྩོམ་གླེགས་བམ་པོད་བཅུ་གཉིས་བཞུགས། ད་མཁས་གྲུབ་ཐམས་ཅད་མཁྱེན་པས་གསུངས་ཀྱང། ངུར་སྨྲིག་ཆོས་གོས་ཟུང་དག་གིས། རབ་བྱུང་རྣམས་ཀྱི་ལུས་མཛེས་བྱེད། རབ་བྱུང་ཁྱིམ་པའི་རྟགས་འཆང་བ། བསྟན་པ་འཇིག་པའི་བརྟུལ་ཞུགས་ལགས། ད་རབ་ཏུ་བྱུང་བ་ཚོ་དཔེ་བས་ངུར་སྨྲིག་ཆོས་གོས་རྣམ་གསུམ་གོན་ན། རན་པོ་ཞེ་དྲག་ཡོད་རེད། ལན་པོ་ཞེ་དྲག་ཡོད་རེད། བབ་ཆགས་པོ་ཡོད་རེད། དེ་མ་གཏོགས་རབ་ཏུ་བྱུང་བ་ཚོ་ཁྱིམ་པའི་རྟགས་དཔེ་ཕྱུ་པ་དང་གཅིག་གོས་ཐུང་སྟོད་ཐུང་གོན་ཡང་གཅིག་རྒྱུ་ག་འདྲའི་ཡག་པོ་གཅིག་ཡིན་པ་ཡིན་ན་ཡང་དེ་ལན་པོ་ཡོད་མ་རེད། རེད་པ་ད། རབ་བྱུང་ཁྱིམ་པའི་རྟགས་འཆང་བ་དེ་བསྟན་པ་འཇིག་པའི་བརྟུལ་ཞུགས་ལགས། སངས་རྒྱས་ཀྱི་བསྟན་པ་འཇིག་ཡག་གི་སྤྱོད་པ་ཅིག་རེད། རེད་པ་ད། དང་པོ་སོ་སོའི་བསྟན་པ་དེ་འཇིག་འགྲོ་བ་རེད། རེད་པ་ད། རབ་བྱུང་གི་བི་གའི་གྲྭ་ཆས་དེ་ཕར། གཅིག་ཕུད་གཉིས་ཕུད་ཨ་ནི་ཕུད་ཡ་དེ་མང་རུ་མང་རུ་དུས་སྐབས་དེ་མང་རུ་མང་རུ་རེད་པ་ད་དང་པོ་ཐེངས་ཁ་ཤས་ཁ་ཤས་གལ་ཆེན་པོ་འདྲ་པོ་ཁ་ཤས་ལ་རེད་པ་ད་མ་ཕུད་རང་ཕུད་རེད་ཟེར་བ་བྱས་དེ་ནས་གང་མཚམས་ཅིག་ལ། སྐྱ་ཆས་དེ་གོན་ཡ་དེ་རྒྱུན་རིང་རུ་རིང་རུ་བྱས་གྲྭ་ཆས་དེ་གོན་ཡ་དེ་རྒྱུན་ཐུང་རུ་ཐུང་རུ་ཨ་ན་གང་ཟག་གཅིག་ལ་སོ་སོའི་རྒྱུད་ལ་བསྟན་པ་བསྟན་པ་ཁ་ཡོད་ལག་ཡོད་ཀྱི་བསྟན་པ་ཡོད་དེ་བ་དེ་བསླབ་པ་གསུམ་གྱི་ནང་ནས་ཁ་ཡོད་ལག་ཡོད་ཀྱི་བསྟན་པ་ག་རེ་ཡོད་རེད་སོ་སོའི་སྡོམ་པ་དེ་ཡོད་རེད་དགེ་ཚུལ་སློང་གི་སྡོམ་པ་ད་དེ་དངོས་གནས་ཀྱི་བེ་གའི་བསྟན་པ་དེ་རེད་བ་ད་ཨོ་དེ་ཤོར་འགྲོ་ཡ་ད་དེ་ནས་དེ་ནས་བ་སོ་སོ་དང་མཐུན་པའི་ཨོ་དེ་དེ་ཡོད་རེད་བ་ད་ཨོ་དེ་ཚོ་ནས་བ་ད་སོ་སོའི་ལེན་འདོད་བྱེད་གང་ག་གི་འོག་ཏུ་སོ་སོ་དགའ་ས་ཡག་ས་སོ་སོས་ལེན་འདོད་བྱེད། འོ་ན་སངས་རྒྱས་ཀྱི་བསྟན་པ་དེ་ག་ལེ་ག་ལེ་འཇིག་འགྲོ་ཡ་བསྟན་པ་འཇིག་པའི་ཆ། བརྟུལ་ཞུགས་ལགས་ཟེར་བ་དེ་རེད། དྲན་གསོ་བཏང་ཡ་ཡིན་སོང་བ་རེད་སོ་སོ་པའི་ན་བཟའ་མཆོད་ཡ་དེ་རབ་བྱུང་གི་དྲན་གསོ་བཏང་ཡ་ག་བ་ཕྱིན་པ་ཡིན་ན་འོ་ང་དགེ་སློང་ཡིན་ང་དགེ་ཚུལ་ཡིན། ཟེར། དྲན་གསོ་བཏང་ཡང་འགྲིག། མིག་གིས་བལྟས་ན་འོ་རབ་བྱུང་རེད་དགེ་འདུན་རེད་འདུག་ཡར་ཐེག་ཟེར་དུས་ཡར་ཐེག་བྱེད་ཅིག་ཟེར་མ་གཏོགས་ལམ་སང་ད་གའ། རེད་པ་ད། ཁྱིམ་པ་ཚོས་རེད་པ་ད། ལམ་སང་མཉམ་མཉམ་འདྲ་པོ་བྱེད་ཀྱི་མ་རེད་པ། ད་སོ་སོ་གོས་ཐུང་སྟོད་ཐུང་འདྲ་ཅིག་གོན་བསྡད་ད་ཨ་ནི་ཁྱིམ་པའི་བུ་དང་བུ་མོ་ཚོ་མཉམ་སྡོད་ཅིག་སྐུ་དྲིན་མ་གཏང་ག་རེ་ཅིག་ཕར་ཤོག་ཕར་ཤོག་སུ་ཤོག་སོ་ཞེས་ཡར་ཕྱིན་མར་ཕྱིན་ཟེར་གང་མཚམས་ཤིག་ཡར་ཕྱིན་མར་ཕྱིན་དེ་ནས་སོ་སོའི་སྡོམ་པ་དེ་འཕྲོ་བརླག་བཏང་འགྲོ་གི་རེད། བྱས་སོང་ང། དང་པོ་ནས། རྫིག་ཐག་ཆོད་བྱེད་པའི་རེད་པ་ད་གྲྭ་ཆས་རྫིག་ཐག་ཆོད་ཅིག་གོན་བསྡད་དང་ཨ་ནི་ཡར་ཤོག་མར་ཤོག་ཟེར་མཁན་ཡོད་མ་རེད། ཨོ་དེ་ཞིག་རེད། བསྟན་པ་འཇིག་པའི་བརྟུལ་ཞུགས་ལགས། ཞེས་གསུངས། འགའ་ཞིག་གིས་ནང་ནི་སྨིན་དགོས་ཟེར་ནས་ཕྱི་རོལ་གང་བྱུང་བྱེད་མཁན་འདུག་ཀྱང། བསྟན་པ་སྤྱིའི་མིག་ལྟོས་ལ། ཅེས་བསྟན་པ་སྤྱི་ཡི་མིག་འཕྲུལ་ལ་གནོད་པས་དགེ་འདུན་རྣམས་ཀྱིས་ཕྱི་ཡི་ཀུན་སྤྱོད་ཞི་ཞིང་དུལ་བར་མཛད་དགོས། ད་འདི་གལ་ཆེན་པོ་ཞིག་རེད། སྤྱོད་ལམ། སྤྱོད་ལམ་ནི་བོད་ཞི་ཞིང་དུལ་བ་ནང་ཡང་དེ་འཕགས་པ་རྟ་ཐུལ་གྱི་སྤྱོད་ལམ་ཁོ་ནས་ཤཱ་རིའི་བུ་བདེན་པ་ལ་བཀོད་པ་རེད། རེད་པ་ད། ཤཱ་རིའི་བུ་འཕགས་པ་རྟ་ཐུལ། ཤཱ་རིའི་བུ་བཏུལ་ཡ་གི་དོན་དག་ལ། དང་པོ་ཕྱི་རོལ་པའི། རེད་པ་ད། རིགས་འདྲ་བོ་ཤཱ་རིའི་བུ། ད་དེ་བཏུལ་ཡག་གི་དོན་དག་ལ། འཕགས་པ་རྟ་ཐུལ་བཏང་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་འཕགས་པ་རྟ་ཐུལ་ལ། རེད་པ་ད། ལྟ་ཚུལ་ནང་པ་ལ་བརྗོད་ནི་བི་གས་དེ་གནང་བ་རེད་པ་ད། དེ་ཡིན་དུས་འཕགས་པ་རྟ་ཐུལ། འཕགས་པ་རྟ་ཐུལ་དེ་ཕྱི་ལོགས་གི་བི་སྤྱོད་པ་གཞན་དང་མི་འདྲ་བའི་བི་མི་འདྲ་བའི་ཞི་ཞིང་དུལ་བ་ཅིག་ཡོད་རེད། དེ་དུས་ཤཱ་རིའི་བུ་ཡོད་ས་དེར་འཕགས་པ་རྟ་ཐུལ་གོམ་སྟངས་དལ་བ་ཕར་ཕེབས་ཚུར་ཕེབས། འཕགས་པས་ཞི་ཞིང་དུལ་བ་བྱས་ནས་ཕེབས་ནས།

ཨཱ་ནི་ཤཱ་རིའི་བུ། དེས་ཁྲིད་ནས་ཨཱ་ནི་སངས་རྒྱས་དང་མཇལ་བའོ། སངས་རྒྱས་དང་མཇལ་ཚར་བའི་གཞུག་ཨཱ་ནི་སངས་རྒྱས་ཀྱི་བཀའ་སློབ་གནང་ཨཱ་ནི་བདེན་པ་ལ་བཀོད་པ་རེད་བ། བྱས་ཙང། སྤྱོད་པ་གི་ཐོག་ནས་འདི་ནས་ཡར་འདྲེན་ཐུབ་ཀྱི་ཡོད་ལ་མང་ཆེ་ཡང་ནང་ལོགས་ལ་རྟོགས་པ་ག་རེ་ཡོད་མིན་ད་ཧ་གོ་མ་རེད་བ། ཡིན་ཙང། སྤྱི་བཏང་ཚང་མ་ལོགས་ཀྱི་སྤྱོད་པ་ཞི་ཞིང་དུལ་བ་དགོས་པ་རེད། དེའི་ནང་ནས་དགེ་འདུན་པ་ཚོས་སྤྱོད་པ་དཔེ་ཡག་པོ་བྱེད་དགོས་རེད་ཁྱེད་ཚོ་ད་ལྟ་ཡག་ཐག་ཆོད་ཡོད་རེད་བ་ད་གཞན་དང་མི་འདྲ་བ་ཅིག་གིས་རེད་བ་ད་ཅིག་ད། ཁ་ཤས་ཁ་ཤས་དེ་ཡོག་རེད་མ་གཏོགས། ཅིག་དགེ་ལྡན་གྱི། བི་གའི། དགོན་སྡེ་ཚོས། ཁ་ཤས་ཁ་ཤས་ཡོག་རེད་མ་གཏོགས་མང་ཆེ་བ་དེ་སྤྱོད་པ་དངོས་གནས་ཀྱི་བི་གའི། ལྟ་སྤྱོད་གཙང་བ། ཅིག་ན་བཟའ་བཞེས་སྟངས་མི་འདྲ་བ་འདྲ་བོ་ཅིག་བ་མཇལ་བ་ཙམ་གྱིས་མི་འདྲ་བར་ཅིག་ཆགས་ཡོག་རེད་བ་གང་ག་གི་ཡིད་སྨོན་བྱེད་དགོས་ཡ་ཅིག་སྔ་མ་ནས་ཡོག་རེད་ལ་ད་ལྟ། བསྡད་བསྡད་ཡོག་རེད་བ། ཡིན་ནས་ད་དུང་ཡིན་ནས་གལ་ཆེན་པོ་ཡོག་རེད་ཁྱེད་ཚོ། རྣམ་པ་ཚོས་ཕེབས་དུས་ན་བཟའ་བཞེས་ཡ་དེ། ད་ད་ལྟ་བོད་ཕྱོགས་ལ། རབ་ཏུ་བྱུང་བ་གི་ཁྱིམ་པའི་རྟགས་ལ་དགའ་བོ་བྱེད་མཁན། ཅིག། ཁྱིམ་པའི་རྟགས་ཅིག་གོན་ཆོག་ཨེ་རག་མི་རག་འདྲ་བོ་ཅིག་བྱས་འདུག་ད་གོས་ཐུང་ཡ་གོན་ཅིག་དྲེད་ད་མདོ་སྟེ་བསིལ་དྲག་ར་ཡིན་ན་གོས་ཐུང་མ་གོན་པ་བྱེད་ག་བྱེད་སྟོད་ཐུང་ར་ཅིག་གོན།

ད་དེ་སུ་དེ་སུ་དམིགས་བསལ་ཡོག་རེད་བསྡུ་བ། བི་ཀའི་ཀོ་ཕག་གི་གཞི་སྣང་ཡག་དྲག་པོ་ཀོ་ཕག་གི་དགུན་འཁྱག་ཡག་དྲག་པོ་དང་སྐོམ་ལྡན་གཏིང་འཁྱག་ཡག་དྲག་པོ་དང་དེ་འདྲའི་ཡོག་རེད་བས་ན་ཚ་ཡོང་གི་ཡོག་རེད་བ། ད་དེ་མིན་ན་ད་རྒྱ་གར་འཕགས་པའི་ཡུལ་དྲག་པོ་དེ་བ་ལ་ད་དེ་འདྲའི་གི་བས་ཧ་ཅང་གི་གྲང་དྲོ་ཡག་དང་ཧ་ཅང་གི་བས་ཚ་དྲོ་ཡག་དེ་འདྲའི་གས་མི་འདུག་བ། དེ་ད་རེད་བ་ད། གཟན་མ་གོན་པ་བྱས།

མགོ་ལ་ར་བཅོལ་བྱས་དེ་ནས་བཀའ་བསྒོ་དེ་ཚོ་གོན་བྱེད་ཀྱི་ཡིན་ན་གོ་རེ་གོ་རེ་རྫིག་པོ་ཡོད་རེད་རེད་པ་ད་གྲྭ་པས་གྲྭ་ཆས་སྤྲས་ནས་མཛད་དགོས་ཡོད་རེད་འོ་དེ་རེད་སོ་སོ་སོ་སོའི་རྟགས་ཆ་ལུགས་སོ་སོ་སོ་སོ་གི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཅིག་ཡོད་རེད་པ་ད་ན་བཟའ་ཡིན་ན་ཡང་འོ་དེ་ཚོའི་བི་གའི་བདག་པོ་རྒྱབ་དགོས་རེད་པ་ད་བདག་པོ།

ད་ལྟ་ཕུད་ཁ་བྱས་ཡག་སོ་དྲག་ཕུད་དྲག་མོ་ཞིག་ར་དོ་ཨ་ཡ་ཟེར་གོས་ཐུང་ར་ཕུད་སྟོད་ཐུང་ར་ཕུད་ཟེར་བྱས་ད་སོ་སོ་ན་གི་ཡོད་ན་ནད་པ་ལ་སངས་རྒྱས་བཅོམ་ལྡན་འདས་ཀྱིས་དམིགས་བསལ་ཆེན་པོ་རེད་ན་གི་ཡོད་ན་ཡང་ན་ག་བྱས་ཀྱི་ཡོད་མ་རེད་ད་མ་ན་གོང་ལ་ན་དེ་ཡོད་དོང་དོ་བྱས་ཁ་བྱས་ཨང། ལྷག་པར་དེང་སྐབས་རང་ཉིད་རབ་ཏུ་བྱུང་བའི་གྲྭ་པ་མིན་ཀྱང། ཡིན་མདོག་གིས་གྲྭ་ཆས་ཤམ་ཐབས་ཆོས་གོས་སྟོད་འགག་སེར་པོ་སོགས་གྱོན་ཏེ་ནག་ཚོང་རྒྱག་པ། བུད་མེད་བསྟེན་པ། ཆང་རག་འཐུང་བ་སོགས་ཁྱིམ་པ་སུན་འབྱིན་པའི་ལས་བྱེད་པ་མང་བ་འདི་དག་ནི་རང་གཞན་སྐྱེ་འགྲོ་མང་པོ་དགེ་འདུན་ལ་མ་གུས་ཤིང་སྐུར་བ་བཏབ་སྟེ་ངན་སོང་དུ་འཁྱམས་པར་སྦྱོར་བའི་བྱ་སྤྱོད་ཐ་ཤལ་བ་ཡིན་པས་འདི་རིགས་འཕོངས་འཕྱི་བའི་རྡོ་བཞིན་དོར་བར་བྱ་བ་ཁོ་ནའོ། ཡང་བོད་རིགས་ཀྱི་ཆོས་ལུགས་ཁག་གི་དགོན་པ་འགའ་ཞིག་ན་རབ་བྱུང་གི་སྡོམ་པ་མེད་པའི་མི་སྐྱ་རྐྱང་འཚོགས་ཏེ་དེ་དག་གིས་དགེ་ལྡན་ལུགས་ཀྱི་དབུ་ཞྭ་སེར་པོ་དང་སྟོད་འགག་སེར་པོ། དགེ་སློང་གི་ཡོ་བྱད་ཆོས་གོས་སྣམ་སྦྱར་སོགས་གང་རྫིག་རྫིག་གྱོན་ནས་བསྟན་པའི་རྐང་འདྲེན་པ་རྣམས་ལ་འབྲེལ་ཡོད་ཆོས་ཀྱི་དབུ་ཁྲིད་སུས་ཀྱང་མ་གཟིགས་མ་གསན་པའི་ཚུལ་མཛད་པ་ནི་བློ་ཕམ་གྱི་རང་བཞིན་ལས་མ་འདས། ག་རེ་རེད། ཨོ། ད་དེ་བ་ཚ་ལ་ཀུ་སང་འཕེལ་བྱ་ན། བློ་ཕམ་གྱི་རང་བཞིན་ལས་མ་འདས། ད་ནི་དཀྱུས་ནས་ཞུ་ན། ད་ཐང་ཁའི་ཏོག་སུ་ཀྲུ་ཤེས་གསུངས་སོང་ང། ད་ནི་དཀྱུས་ནས་ཞུ་ན། དེ་ལྟར་ཇོ་བོ། དེ་ལྟར་ཇོ་བོ་གསེར་གླིང་དུ་ཕེབས་ནས། གླིང་དེའི་སྣེ་ཟིན་པ་ན་གསེར་གླིང་པ་ཆེན་པོའི་སློབ་མ། བསམ་གཏན་པ་འགའ་ཞིག་བཞུགས་པ་དང་མཇལ། དེར་ཞག་བཅུ་བཞིའི་རིང་དཔོན་སློབ་ཚང་མ་ངལ་གསོ་ཞིང་བསམ་གཏན་པ་དེ་དག་ལ་བླ་མ་གསེར་གླིང་པའི་རྣམ་ཐར་རྩད་གཅོད་ཅིང་བཞུགས། རང་རེ་ལྟ་བུ་ཡིན་ན་ལམ་སང་སྐུ་མདུན་དུ་འགྲོ་འོས་པ་ལ། དེ་ལྟར་མ་མཛད་པར་རྣམ་ཐར་རྩད་གཅོད་མཛད་པ་ནི། དང་པོ་བླ་མ་ལེགས་པར་བརྟག་དགོས་པའི་རྒྱུ་མཚན། བརྟག་དགོས་པའི་མཚོན་བྱེད་དུ་མཛད། བསམ་གཏན་པ་དེ་དག་འགའ་ཞིག་བླ་མ་གསེར་གླིང་པའི་དྲུང་དུ་མྱུར་བར་ཕྱིན་ཏེ། དེང་སང་རྒྱ་གར་ཤར་ནུབ་གཉིས་ན་འགྲན་ཟླ་མེད་པའི་མཁས་པ་ཆེན་པོ་དཱི་པཾ་ཀ་ར་ཤྲཱི་ཛྙཱ་ན་དཔལ་མར་མེ་མཛད་ཡེ་ཤེས་བྱ་བ་དེ་སློབ་མ་བརྒྱ་དང་ཉི་ཤུ་རྩ་ལྔའི་ཚོགས་དང་ལྷན་ཅིག་རྒྱ་མཚོ་ཆེན་པོ་ལ་ཟླ་བ་བཅུ་གསུམ་གྱིས་མི་མཐུན་པའི་རླུང་གིས་གྲུ་གཟིངས་ལམ་ལོག་པར་གྱུར་པ་སོགས། བར་ཆད་མང་པོའི་རྐྱེན་གྱིས་རྒྱ་གར་ནས་གསེར་གླིང་བར་དུ་ཟླ་བ་བཅུ་གསུམ་འགོར་ཟེར། ད་དེ་ནས། ཟླ་བ་བཅུ་གསུམ་བར་དཀའ་བ་སྤྱད་ནས། བླ་མ་ཁྱེད་ཀྱི་དྲུང་དུ་དུས་གསུམ་གྱི་རྒྱལ་བ་ཐམས་ཅད་སྐྱེད་པར་བྱེད་པའི་ཡུམ་གཙོ་བོར་ཉན་པ་དང། སྨོན་འཇུག་གི་སེམས་བསྐྱེད་དེ་ཐེག་པ། ཐེག་པ་ཆེན་པོའི་དེ་ནས་བློ་སྦྱོང་བའི་ཆེད་དུ་ཕེབས་འདུག་ཅེས་གསོལ། གསེར་གླིང་པས་ཀྱང་མཁས་པ་ཆེན་པོ་དེ་ལྟ་བུ་རང་རེའི་ཡུལ་འདིར་ཕེབས་པ་ཤིན་ཏུ་ལེགས་ཅེས་བསུ་བ་ཞུ་དགོས་གསུངས། དེ་ནས་ཇོ་བོ་རྗེ་དཔོན་སློབ་རྣམས་བླ་མ་གསེར་གླིང་པ་ཆེན་པོའི་ཕོ་བྲང་དང་ཉེ་བར་ཕེབས་པ་ན། བླ་མ་གསེར་གླིང་པས་དགེ་སློང། ཆོས་སྐུ། དེ་ནས་སྣམ་སྦྱར། བླ་གོས། མཐང་གོས་སྟེ། ད་ཆོས་གོས་རྣམ་གསུམ་ཟེར་དེ་རེད། རྣམ་གསུམ་ཁ་དོག་མཐུན་པར་གསོལ་བ། ཐམས་ཅད་མཐུན་པར་རིལ་བ། རིལ་བ་སྤྱི་བླུགས་ཟེར་དེ་རེད་པ། རིལ་བ། བྲམ་ཟེའི་རིགས་གཙང་སྦྲ་ལ། དགའ་བའི་རྒྱུན་འཁྱེར་ཁྲུས་ཀྱི་ཡོ་བྱད་ཆུ་སྣོད་ཞིག་ལ་ད། སྤྱི་བླུགས་ཟེར་དེ། སྤྱི་བླུགས་འཛིན་པ། འཁར་གསིལ། མཛེས་པར་བསྣམས་པ་ཤིན་ཏུ་དང་བ་འདྲེན་པ། དགྲ་བཅོམ་པ་ལྟ་བུ་ལྔ་བརྒྱ་དང་སུམ་ཅུ་རྩ་ལྔས། སྣ་བླ་མ་གསེར་གླིང་པས་དྲངས་ནས། དགེ་ཚུལ་དྲུག་ཅུ་རྩ་གཉིས་ཀྱིས་བསྟེན་ཏེ། མདོར་ན་རབ་ཏུ་བྱུང་བ་ལྔ་བརྒྱ། ལྔ་བརྒྱ་དང་དགུ་བཅུ་རྩ་བདུན་གྱིས་རྒྱང་རིང་པོ་ནས་བསུ་བའི་ཕྱིར་ནར་གྱིས་བྱུང་བ་གཟིགས་སོ། ད་ཕེབས་བསུ་བྱས་ནས་དེ་མ་ཐག་ཏུ་བཅོམ་ལྡན་འདས་ཞལ་བཞུགས་པའི་དུས་ན་དགྲ་བཅོམ་པ་རྣམས་ཀྱིས་བསྐོར་བ་ལྟར་ཤིན་ཏུ་དང་བ་འདྲེན་ཅིང་ཐུགས་ཉམས་དགའ་བའི་མཐར་ཐུག་པར་གྱུར་ཏོ། དེ་ནས་ཇོ་བོ་རྗེས་པཎྜི་ཏ་ས་ཡི་སྙིང་པོ་འགྲོ་བ་བཟང་པོ་ཆོས་ཀྱི་བཤེས་གཉེན་དགེ་བའི་འབྱུང་གནས་དཔའ་བོ་རྡོ་རྗེ་ལྷ་ཡི་བློ་གྲོས་ཉི་མ་སྦས་པ་ཡེ་ཤེས་སྙིང་པོ་ངག་གི་དབང་ཕྱུག་དཱ་ན་ཤྲཱི་མི་ཏྲ་ལ་སོགས་པའི། རིག་པའི་གནས་ལྔ་ལ་མཁས་པའི་པཎྜི་ཏ་དང། སྡེ་སྣོད་གསུམ་ལ་མཁས་པའི་འཁོར་བརྒྱ་དང་ཉི་ཤུ་རྩ་ལྔ། དགེ་སློང་རྣམས། ཕྱགས་ལྷམ་ད་ཞབས་ཕྱགས་རེད་པ། དེ་ནས་འབྲིང་མིང་མ་གསོལ་བ། འབྲིང་མིང་མ་གསོལ་བ། ཁ་ཆེ། ཁ་ཆེ་གུར་གུམ་གྱིས་དེ་ནས་ལེགས་པར་ཁ་བསྒྱུར་བའི་ཆོས་གོས་རྣམ་གསུམ་ཕལ་ཆེན་སྡེ་པས་ལེགས་པར་བསྔགས་པར་མཛད་པ། ད་ཕལ་ཆེན་སྡེ་པས་ཕྱག་ལེན་གཙོ་བོ་མཛད་པ་གནང་སྐབས་ད་ཕལ་ཆེན་སྡེ་པས་ལེགས་པར་བསྔགས་པར་མཛད་པའི་གསོལ་བ། མཛད་པར་གསོལ་བ། ཐམས་ཅད་ཀྱང་རྟེན་འབྲེལ་གྱི་ཆེ་བའི་ལྕགས་ཀྱི་ལྷུང་བཟེད་རབ་ཚད། བུག་རྡོལ་མེད་པར་བསྣམས་པ། ཟངས་ཀྱི་རིལ་བ་སྤྱི་བླུགས་མ་ག་དྷའི་བྲེ་གང་ཤོང་བ་དང། བསྟན་པའི་བདག་པོས་རབ་ཏུ་བསྔགས་པར་མཛད་པའི་འཁར་གསིལ་ལ་སོགས་པའི་རྟགས་མཚན་ཐམས་ཅད་ལེགས་པར་ཚང་བ་ཡོད་པ་ཐམས་ཅད་ཀྱང་པཎྜི་ཏའི་ཞྭ་ང་རྒྱལ་མེད་པར་གསོལ་བ་ཟེར། ཞྭ་མོའི་རྩེ་རིང་ད། རྩེ་དེ་མ་གཏོགས་སུ་གུག་གུག་ཡོད་པ་འདྲ་བོ་ཞགས་རོ་དང་ཡག་སྲོག་རྩོལ་འདྲ་བོ་དེ་རེ་མེད་པར་ཏེ་སེམས་མ་འདུག་སྒུག་བདེ་བ་འདྲ་བོ་ཚེ། ཞྭ་ང་རྒྱལ་མེད་པ་ཟས་མཚོན་བྱེད། ཞྭ་ང་རྒྱལ་མེད་པར་སོ་བསྲངས། རྩེ་རྣོན་པོ་ཞེ་དྲག་མེད་པ། དེ་ནས། རྔ་ཡབ་དཀར་པོ་རེ་ཕྱག་ན་བསྣམས་པ་བརྒྱ་དང་ཉི་ཤུ་རྩ་ལྔའི་ཇོ་བོའི་རྗེས་ལ། བར་དུ་མི་རེ་ཤོང་ཙམ་དུ་མ་སྦྱར་བ། རྒྱང་ཆེས་མ་དྲགས་པ། མ་དྲགས་པ།

ཕན་ཚུན་གཅིག་གིས་གཅིག་གི་བའི་བླ་སློབ་ཀྱིས་ནི་ཆོས་གསན་ཡག་མ་རེད་པ་དེ་ཡིན་དུས་སྙིང་ག་གི་བའི་གུས་ཞབས་བྱས་ནས་འདུག་གཅིག་གིས་སྙིང་ག་བའི་ཕེབས་བསུ་འདྲ་བོ་གནང་ནས་འོ་དེ་རེད། དེ་ནས། ཐམས་ཅད་ཕུན་སུམ་ཚོགས་པ་ཤ་སྟག་ཏུ་གྱུར་པའི་དཀར་ཕྱོགས་ཀྱི་ལྷ་རྣམས་དགའ་ཞིང་མགུ་ནས་མེ་ཏོག་གི་ཆར་བ་ཕབ། གསེར་གླིང་ན་གནས་པའི་སྐྱེ་བོ་ཐམས་ཅད་བླ་མ་གཉིས་ཀྱི་མཛད་པ་ལ་ངོ་མཚར་རྨད་དུ་བྱུང་བའི་དད་པ་ཐོབ་བོ། དེ་ནས་ཇོ་བོ་རྗེས་རིན་པོ་ཆེའི་བུམ་པ་ནང་ན་དངོས་པོ་ཅི་ཡོད་ཕྱི་ནས་གསལ་བ་ཞིག་རིན་པོ་ཆེ་གསེར་དང་དངུལ་དང་མུ་ཏིག་དང་བྱུ་རུ་དང་བཻ་ཌཱུརྱས་བཀང་སྟེ་བླ་མ་གསེར་གླིང་པ་ཆེན་པོའི་ཕྱག་ཏུ་ཕུལ། བྱང་ཆུབ་སེམས་སྦྱོང་གི་གདམས་ངག་བུམ་པ་གང་བྱོའི་ཚུལ་དུ་གསན་པའི་རྟེན་འབྲེལ་དེ་ནས་འགྲིགས་པ་ཡིན་འདུག་ཟེར་ད་བུམ་པ་པའི་རིན་པོ་ཆེའི་བཅུད་ཀྱིས་གང་བའི་དེ་ནས་བུམ་པ་ཕྱི་བལྟས་ནང་གསལ་དེ་ཡང་ཕུལ་བ་དེ་གའི་རྟེན་འབྲེལ་གྱི་མན་ངག་པའི་བུམ་པ་གང་བྱོའི་ཚུལ་དུ་པའི་གསན་ཡག་དེ། དེ་རེ། འགྲིགས་པ་ཡིན་འདུག། དེ་ནས་བླ་མའི་གཟིམ་ཁང་ཕོ་བྲང། དངུལ་གདུགས་ཅན་གྱི་ནང་དུ་བྱོན། དེ་ནས་དེར་བླ་མ་གསེར་གླིང་པས་ཀྱང་རྟེན་འབྲེལ་གྱི་ཆེད་པའི་ཆོས་ཀྱི་ཐོག་མར་རྗེ་བཙུན་བྱམས་པས་མཛད་པའི་བྱམས་ཆོས་སྡེ་ལྔའི་ནང་ཚན་མངོན་པར་རྟོགས་པའི་རྒྱན་མན་ངག་དང་བཅས་པ་ཆོས་ཐུན་བཅོ་ལྔ་ཙམ་གྱིས་ལེགས་པར་ལེགས་པར་བཀྲལ་ནས་འཆད་པར་མཛད། སློབ་དཔོན་ཤིན་ཏུ་ཐུགས་དག་པར་གྱུར་ནས། དབུ་སྔས་སྦྲེལ་ཏེ་ད་བླ་སློབ་པའི་དབུ་སྔས་སྦྲེལ་ཏེ་ལོ་བཅུ་གཉིས་ཙམ་གྱི་རིང་ལ་མན་ངག་ཁོལ་དུ་ཕྱུང་བ་ཙམ་མིན་པའི། ད་བྱམས་པ་ནས་ཐོགས་མེད་ལ་བརྒྱུད་པའི་ཡུམ་ཤེར་ཕྱིན་གྱི་སྦས་དོན་ཡོངས་སུ་རྫོགས་པ་དང། ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྦས་དོན་མངོན་རྟོགས་ཀྱི་རིམ་པ་ཡོངས་སུ་རྫོགས་པ། འཇམ་དབྱངས་ནས་ཞི་བ་ལྷ་ལ་བརྒྱུད་པའི་བདག་གཞན་བརྗེ་བའི་བྱང་ཆུབ་སེམས་སྦྱོང་གི་གདམས་པ་ཐུན་མོང་མ་ཡིན་པ་ལ་གསན་བསམ་སྒོམ་པ་མཐར་ཕྱིན་པ་མཛད། ལོ་བཅུ་གཉིས་བར་དུ་བླ་མའི་ཞབས་དྲུང་དུ་བདག་གཞན་བརྗེ་བའི་བྱང་ཆུབ་ཀྱི་སེམས་བཅོས་མ་མ་ཡིན་པ་ཐུགས་ལ་འཁྲུངས། དེ་བླ་མའི་ཞབས་དྲུང་དུ། བླ་མའི་ཞབས་དྲུང་དུ་བདག་གཞན་བརྗེ་བའི་བྱང་ཆུབ་ཀྱི་སེམས་བཅོས་མ་མ་ཡིན་པ་ཐུགས་ལ་འཁྲུངས། བླ་མས་ཀྱང་བསྟན་པའི་བདག་པོར་མངའ་གསོལ། བླ་མ་གསེར་གླིང་པ་ཆེན་པོས་ལྷ་གཅིག་འདི་རུ་མ་བཞུགས་བྱང་དུ་བྱོན།